འདི་སྲིད་ཀྱི་བཟོ་ཚོགས་ཀྱི་རྡོ་བཅུ་འདི་ཚོ་ཡིན། དེ་ལས། འདི་ཚོའི་སྐོར་ལས་ག་དེ་བྲིས་ཏེ་བཞག་སྟེ་བདུད་བུ་སི་ལབ་རུ་བྱོས་ཅིན་པི་ཏར་གྱི་ལེའུ་གསུམ་གྱི་ཨང་གསུམ་ན་ལུ་བྲིས་ཏེ་བཞག་སྟེ་བས་འདུག་ད་དེ་སུ་མེད་ཀྱི་ལ་ལན་འདི་ང་ཆེ་གི་ཐབ་རུ་བྱེད་བས་ཅིན་སྐྱོན་བཅོས་ང་ཆེ་ག་ར་ལུ་མནའ་མ་སུ་མེད་ཀྱི་བྱིས་ལབ་གུ་བྱིས་ལབ་སྐྱོན་བཅོས་ང་ཆེ་ལུ་མནའ་འོ་ད་རེད། བྱེད་ཕམ་པི་ཆ་འདི་ཚོ་ལུ། ང་ཆེ་མི་འདི་ཚོས་ཀྱི་འདི་སུ་མེད་ཀྱི

ལས་ཤག་བཀའ་དྲིན་ཆེ་ཞེས་ཞུ་སྒོ་སྤེལ། ད་རེབ་ཆུ་རིགས་ཀྱི་ལས་རིམ་འདི་ན་ལུ་གཉན་སེ་མི་བྱམས་དང་སྤུན་སེམས་འདི་ཚོ་ག་ར་ལུ། སྐྱོན་བརྗོད་ཀྱི་སྐུབ་འདི་ལུ། ཁྱེད་ག་ར་ལུ་ཆེན་པོ་ལེགས་སོ་ཡུས་སེ་ཞུ་འདི་ཨི། ད་རེ་དོ་རུ་ར། ཆེ། འདི་ཚོ་མེད་ཀྱི་གཉན་སེ་ནི་གི་དོན་ལུ། ཐ་རིང་ས་ལེ་ཡན་ཆེ་བ་ན་སྦོ་ལོ་ག་ལུ་ཡུས་མི། སྡེ་ར་མེན་ཚོས་ཚོས་རུ་ཆེ་ད་ཅི་ག་ལུ། རང་གི་ལ་བ་ཡུས་མི་གི་མོ་བའི་ར་བེ་རུ། འདི་སུ་མེད་ཀྱི་རེ་ཏིའོ་ར་བེ་རུ། འདི་སུ་མེད་ཀྱི་ཆེ་ག་ཏེ་ར་ཇོ་དི་ར་ཡོས་རུ་ར། ཆེ་སྣ་མ་སེ་མེ་ཚ་མིན་གོ། ཆེ་གི་ན་མེ་འདི་སུ་མེད་ཀྱི་ཨ་ད་དེ་ང་གི་འདི་སུ་མེད་ཀྱི། ལུ་ཇོ་དི་ཚུ་མི་གོ་ཡ་སེ་ཆེ་གི་ན་མེ་འདི་སུ་མེད་ཀྱི་ཚ་གི་ལོ་མིན་གོ། ག་ཅི་མོ་སེ་ལབ་རུ་ཅི་བེ་ཅིན་ཆེ་གི་ལ་བ་ལུ་ཡུས་མི་མུ་བལ་དི། ནམ་ཅི་ར་བེ་རུ་ཁབ་ཆི་དི་བེ། འདི་སུ་མེད་ཀྱི་ལུ་ཇོ་དི་ཚུ་ཧ་གོ་ནི་གི་ཏན་ལོ། ཁྱེད་ཀྱི་སེམས་འདི་ལས་གཞོམ་བྱེད་པའི་སྣོད་འདི་ཡོད་བདག་ལུ་ཁྱེད་ག་ལ་ལུ་བྱིན་རླབས་རྣལ་མ་སེམས་མའི་བྱིན་རླབས་ཀྱི་ནང་ན་ལུ་སྣང། ད་རེས་ཀྱི་ལས་རིམ་གྱི་ནང་ནས། ཁྱེད་ཕམ་པའི་མཆན་འདི་སུ་གི། ཀོ་རིན་ཐི་དང་པོ་གི་ལེའུ་དང་པོ་གི་ཨང་ཁྱེད་ཀྱི་གྲུ་རྣལ་ཕོ་རྟ་འདི་ཇོ་བོ་རུ་བྱེད་པའི་ཕྱིན་ཆད་ཕམ་པའི་མཆན་འདི་སུ་གི་རྣལ་མ་སེམས་མའི་གི་ལས་གཞོམ་བྱེད་ཧ་གོ་སུབ།

ཀན་ཅོ་ཁོ་གིས་ང་གཅིག་གི་སེམས་འདི་ན་ནལ་ར་ལ་ལན་ཐབས་བསྡུ་བའི་ཡུལ། འདི་ལ་ལན་ཐབས་བསྡུ་བསྡུ་ནུས་པའི་ཀན་ཅོ་ལུ་ར་རྣ་མ་སི་མའི་ལས་ཤ་བཀའ་དྲིན་ཆེ་ཟེར་བཞུགས་གོ། དོ་རུ་ར། ང་གཅིག་ག་གི་ར་བེ་རུ་ར་ཀན་ཅོ་ལུ་ནམ་ཆི་ར་བེ་རུ་ང་གཅིག་སེམས་འདི་གི་ན་ནལ་ར་མནོ་བསམ་བཏང་འདི་བས་དེ་ནོ་ར་ང་གཟུ་མེད་གི་མི་སྡིག་ཅན་མི་རྣ་མ་སི་མའི་གི་སྡུག་བསྔལ་ན་ལུ་ཡུལ་མི་མི་སྡིག་གི་ན་ལུ་ལུ་ང་གི་རྨེ་ལམ་ཞུགས་ད་ལུ་ཀན་ཅོ་ངེད་གི་བོ་ལོ་མ་བསྡུས་ཟེ་ཁོ་ཕ་ལུ་བདག་བཏང་ནི་མེད་མེད། མཁྱེན་བརྩོ། ང་རྣམ་སྨིན་སེམས་མེད་ཀྱི་དཀའ་ངལ་དང་སྡུག་བསྔལ་བར་ཆད་ན་ལུ་ར་ཡུལ། ང། མཁྱེན་བརྩོ་ཆོས་ལུགས་སྔགས་ཀྱི་རྨི་ལམ་ཞུགས་བདེ་བའི་ཡུལ། ཆོས་ང་མཐོང་རུ་ར། མ་མཐོང་རུ་ར། སེམས་མེད། ང་བཅས་ཀྱི་བླང། མཁྱེན་བརྩོ་ཆོས་སྔགས་ཀྱི་མི་རྟོག་གི་མི་མཐོང་མེད། མ་དཔའ་ཆོས་འདི་འདི་བཟོ་མེད་ཀྱི། རླུང་མ་གི་བཟོ་མེད་ཆོས་ངེས་ཀྱི་སེམས་ཀྱི་ནང་ན་ལུ་ར་ལ་བས། ང་བཅས་ཀྱི་འདི་བཟོ་མེད་རྨི་ལམ་རྟོག་བདེ་གྱི་བས་མཁྱེན་བརྩོ་ལུ་ར། ང་གཅིག་གིས་པུས་མོ་བཙུགས་འདུག་པས། ང་གཅིག་གིས་པུས་མོ་མ་ས་ག་བཙུགས། ལབ་གཉིས་བསྡོམས་འདུག་པས། ང་གཅིག་གིས་མ་སྨད་ལམ་བཏབ་འདུག་པས། རང་གི་ཁྱིམ་གྱི་ནང་ན་ལས་ར། ང་གཅིག་རང་གི་གཟིམ་ཆུ་ནང་ན་ལས་ར་བཟོས་འདུག་པས། ད་སྦུག་ར་སྨད་ལམ་བཏབ་འདི་ཞུགས་པོ་རུ་བྱེད་པ་ཅིག་དོན་དུ་ར། ང་གཅིག་སྨད་དུས་ཚོད་ཀྱི་སྨད་ལམ་འདི་ཀན་ཆུས་ཀྱི་ཀུམ་དུ་ལུ་ཧུས་འོང། དུས་ཀན་ཆུས་ཀུམ་དུ་ཧུས་བལྟ་དུས་འདུག་པས། ག་དུས་ང་གཅིག་གིས་སྨད་ལམ་བཏབ་ད་ལུ་ཐག་རིང་སོ་འཇོམས་མི་འགོ། ང་གཅིག་གིས་ད་རེ་ན་བ།

ཟས་ནི་གི་དན་ལུ་ད་ང་མི་དུས་སེ་ད་ང་དི་ཛམ་བུ་ལིན་ད་མ་པ་ལ་ར་མི་དུས་མ་རེ་ད་བེ་ང་དི་ཤའི་ཤི་ནི་སེ་ལབ་དི་བེ་རང་གི་ཆུང་དི་མ་ཤི། དི་བེ་ནི་དི་གི་ཇེ་ཕམ་པིན་ཆ་དི་ཚུ་གི་ནམ་ཅི་ར་བེ་རུ་དི་ཚུ་མེ་གི་ལ་ལན་ཐབ་དི་འཇོག་རུ་ཆི་བེ་ཅིན་ཉིན་གཅིག་གི་ཚེ་ང་ཡ་དི་ཚུ་མེ་གི་རང་གི་སོ་དི་ང་གི་མ་ཤ་མི་ཤ་ནི་གི་དན་ལུ་ང་ཤི་ནི། ད་ང་དི་ཚུ་མེ་གི་ང་ཡ་ནམ་སེ་སྡུག་བསྔལ་ད་ག་ང་ལ་ལུ་ར་ག་དེམ་ཅི་དུས་ནི་མོ། ང་རྟ་པུ་ར་ཆུ་རན་ཨུ་གྲུ་བ་ཨེ་ཨུ་ནི་མ་ལན་ཨུ་དུ་དུ་ཨ་ལུ་དུ་ཚུ་ང་ད་ཅི་ཁ་མི་དེ་བས་དེ་བདག་ལུ་ཉིམ་ཅི་གི་ཚེ་ང་ཡ་ང་ར་གི་བུམ་དི་ཡ་ཏྲེ་པོར་གུ་ཀེ་བཞག་དེ་ལས་ཨ་ལུ་དི་ལུ་ཆ་ར་ཏྲི་བི་ཏ་དུས་མ་རེ་དེ་ལས་མུ་གི་དོང་ཁ་ལུ་དོ་རུ་བཟའ་ཨུ་ས་ནི་ཅི་སྤྲོད་བཞག་མོ་ཡ་དོ་རུ་ལུ་ཆི་ལ་ལང་སོབ་ཅི་ཨིན་དེ་མོ་མ་ས་ཀ་གོམ་ཏྲི་བི་ཏ་དེ་ལས་ང་ཕ་རུམ་ན་སོང་དེ་ཡ་སི་ལིང་གུ་ལུ་ཏ།

འདི་ག་ལོ་ཆུ་གཡོན་ཀོ་ལོ་བཅག་ནི་གི་དེ་ལོ་བཟོ་བྱོ་ཨིན་སེ་འདི་བུམ་འདི་ལོ་ང་གི་ཤོབ་ཆབ་ཆི། འདི་བུམ་འདི་གཡོན་ཀོ་ལོ་བཅག་ནི་མེ་མེ་འདི་ང་ར་དབྱུ་ཁོ་ཁོ་ཐབ་ཐ་འདི་བས་ང་ར་ཤི་ནི་གི་དེ་ལོ་ང་གི་ཉི་མ་གི་ཚེ་ང་ར་ཤི་ནི་སེ་ནོ་སམ་ཏང་འདི་བས་འདི་བཟོ་མེ་ལག་ལེན་ཐབ་འདི་ཧོ་མི། དེ་བས་ཏོ་ཏས། ང་ཤི་སོབ་རུ་ཆི་བས་ཅིན་ངི་གི་ཨ་ལོ་འདི་ཚོ་དོ་ཏོ་ཡང་ན་མ་སེ་མེ་གི་སྡུག་བསྔལ་དང་དཀའ་བསྔལ་ན་ལོ་ད་བུ་ར་འདི་བཟོ་མེ་བས་འདི་བདུན།